ཟླ་བ་གྲགས་པ་དེ་བསྟན་པ་སྔ་དར་ཡི་དུས་ནས་འབྲེལ་ཆགས་འགྲོ་བ་དེ་ལོ་སྟོད་དུས་སུ་ག་རེ་ཡང་ཧ་གོ་བ་མི་འདུག་དཔེ་ཆ་ནང་དེ་འདྲ་ཡོང་གི་འདུག་གམ། ཡོངས་འཛིན་ཡེ་ཤེས་རྒྱལ་མཚན་ལམ་རིམ་བླ་མ་བརྒྱུད་པ་ནི་ལོ་མི་མཐུན་པ་དེ་འདྲ་མང་པོ་ཡོང་གི་འདུག་དེ་རྒྱ་གར་པཎྜི་ཏ་རྣམས་ཀྱིས་ཚེ་ལ་དབང་ཐོབ་པ་ཡིན་པས་འཆི་མེད་ཚེ་ཡི་རིག་འཛིན་གྲུབ་པ་ཡིན་པས་དེ་ལ་རྟོག་གེ་གི་རིགས་པས་སོང་གཏོང་རྒྱུ་ཡོད་མ་རེད་ཟེར་གྱི་འདུག་དེ་གང་ལྟ་མ་ལྟ་ཀྱང་སྐྱེ་བ་དང་ཤི་བ་ཟིན་དུས་སུ་ཡི་ནས་ཟེར་ཡོད་རེད་བ། ཅིག་ཁྱི་གཉིས་གྱེས་ཡོད་ཟེར་ཚ་ལོ་གྲངས་ཁ་གྱེས་དུས་ཀུ་ལ་ཁྱོད་ནི་མ་སྟོན་པ་ཅང་ཞིག་གི་དོན་ཡང

པོ་རེད་དེ་ཀོ་ལ་དེ་སྤྱོད་འཇུག་དེ་ལ་འགའ་ཞིག་གི་ལེའུ་དགུ་རེད་ཟེར་འགའ་ཞིག་གི་ལེའུ་བཅུ་རེད་ཟེར་ཚུལ་མི་མཐུན་པ་ཁ་ཤས་བྱུང། ཁ་ཤས་བྱུང། ཨ་དེ་ཚོ་ཡི་བཀའ་འདྲི་ཅིག་ཞུ་ནི་མ་གཏོགས་ཡོང་བ་མི་འདུག། ཨ་བྱུང་ན་ནི་རང་གི་དགོན་པ་དེ་ལ་སླར་ཡང་ཚུར་ཕེབས་བྱས་ནས་བསྟན་པ་སྤེལ་རོགས་བྱེད་ཟེར། གལ་སྲིད་ཚུར་ཕེབས་ཡ་ཆོད་ནི་མེད་པ་ཡིན་ན། སྤྱོད་འཇུག་ཆེན་མོ་དེ་ལེའུ་བཅུ་ཡིན་ནམ་ལེའུ་དགུ་ཡིན་ནམ། དེའི་ནང་ལོགས་ལ་ཚུལ་མི་འདྲ་དེ་ཚོ་ག་རེ་ཡིན་ན་དེ་ཡང་བཀའ་འདྲི་ཞུ་དགོས་འདུག་ཟེར། དེ་ཡིན་ན་ནི་ལེའུ་ལྔ་པ་ཡི་སྐབས་སུ། མདོ་ཀུན་ལས་བཏུས་པ་དང་བསླབ་པ་ཀུན་ལས་བཏུས་པ་ཟེར་མཁན་དེ།

ལྷགས་པའི་མི་དཔུང་ཆེན་པོ་གཟིགས་པ་ན་དེ་དག་སུ་ཡིན་ཞེས་ཡབ་ཡུམ་ལ་དྲིས་པས་ཡབ་ཡུམ་གྱིས་དེ་དག་ཁྱོད་ཉིད་འབངས་འཁོར་ཡིན་ནོ་ཞེས་ཞུས་པ་ན་སྙིང་རྗེ་ཆེན་པོས་གཟིགས་ཏེ། དེ་དག་བདག་བཞིན། དེ་དག་བདག་བཞིན་ཕ་མ་ཕུན་ཚོགས་ཤིང། རྒྱལ་སྲིད་མངའ་ཐང་བསོད་ནམས་འབར་བ་ཡི་མི་དབང་སྲས་ཀྱི་ཐུ་བོར་རབ་གྱུར་ཏེ། ཐམས་ཅད་དམ་པའི་ཆོས་ཀྱིས་འཚོ་བར་ཤོག་ཞེས་གསུང་སྙན་པོས་བརྗོད་པ་ན་ཐམས་ཅད་ཤིན་ཏུ་ངོ་མཚར་བར་གྱུར།

ཧ་ལས་ཡ་རེད་པ། རྒྱལ་སྲས་འཁྲུངས་ནས་ལ་ཟླ་བ་བཅོ་བརྒྱད་ལས་མ་སོང་ཡང་སྐུ་ཆུང་ངུ་དེས་བྱང་ཆུབ་ཏུ་སེམས་བསྐྱེད་ལས་བརྩམས་ནས་གསུང་དེ་ལྟ་བུ་གསུངས་པའི་རྣམ་ཐར་དེ་ཙམ་ཡང་ཤིན་ཏུ་དད་པའི་གནས་ཡིན་ཟེར། ཧ་ལས་དགོས་ཀྱི་གནས་རེད་ཟེར། དེ་ནས་རེ་ཞིག་སྐུ་ནར་སོན་ཏེ། བཀའ་གདམས་ཀྱི་གླེགས་བམ་ལས་དེ་ནས། རྒྱལ་བུ་ལོ་གསུམ་ལོན་པ་ན་རྩིས་དང་ཡི་གེ་སྒྲ་ལ་མཁས་པར་གྱུར་དེ་ནས་རྒྱལ་བུ་ལོ་དྲུག་ལོན་པ་ན་ཕྱི་ནང་གཉིས་ཀྱི་བྱེ་བྲག་ཕྱེད་པར་གྱུར་ཞེས་གསུངས་པ་ལྟར་མཁས་པར་གྱུར་ཟེར།

ལྷ་ཁྱི་མ་ཆགས་མ་ཆགས་ཀ་བ་དེས་སྡོང་པོ་ཁྱེར་ཏེ་སློང། པོ་བྱེད་པ་དང་འདོན་པའི་སྡོང་དེས་སྤོ་བོ་ཁྱོད་བྱས་ན། ཚུལ་ཁྲིམས་ཀུན་གྱིས་གནོད་པར་མི་འགྱུར་རོ་ཞེས་བསྐུལ་བས་མ་ཆགས་སྡོང་པོ་ཚེ་འདས་དང་སྙིང་པོ་འཁོར་བ་ལ་བྱ་ཟེར། ད་སྦྲུལ་མིང་སྤྲུལ་པ་ནི་བུད་མེད་སྔོ་སོང་མ་ཞིག་གིས་ལྷ་ཁྱི་ཟེར་ཏེ་ཇོ་བོ་རྗེ་ལ་ཟེར་བར་བ། ཇོ་བོ་རྗེ་ལ་ལྷ་ཁྱི་ཟེར་རྒྱལ་པོ་གིས་སྲིད་ཡིན་ས།

ཆེ་བས་སྲོག་ཆགས་གཞན་འདམ་དུ་བྱིང་བ་ལས་ཐོན་དཀའ་བས་དེ་བཞིན་དུ་དཔའ་བོ་ཁྱོད་བྱིང་ན་ཞེས་པའང་མི་ཕལ་པ་ཞིག་སྤྱོད་པ་ཉེས་པར་ཤོར་ཡང་རང་ཙམ་ལས་བསྟན་འགྲོ་ལ་ཆེར་གནོད་མི་ནུས། བླ་སྤྲུལ་ཆེན་པོ་དག་གི་མཛད་སྤྱོད་ཉེས་ན། ཡུལ་ཕྱོགས་དེའི་བསྟན་པ་ཉམས་དམས་པར་བྱེད། དེ་ཧ་མ་ཅལ་ཅོལ་དུ་ཞོག་ཡང་ནས་ཡང་དུ་བཀའ་གནང་གི་འདུག་བ་བླ་སྤྲུལ་ཆེན་པོ་ཚོ་བས་ཞེ་དྲག་དེ་གཟབ་གཟབ་ཞེ་དྲག་གནང་དགོས་རེད་ཟེར་མི་ཕལ་པ་དེ་འདྲ་ཡིན་ན་རེད་རེད་བ་ད་མི

དེ་ནས་བླ་མ་ར་ཧུ་ལ་ཡི་དྲུང་དུ་བྱོན་པ་ན། བླ་མས་རྒྱུད་གསུང་གི་ཡོད་པའི་ཚུལ་ཟེར། ཆོས་འདོད་ནས་འོངས་པ་མཁྱེན་ཡང་དད་པར་བྱ་བའི་ཆེད་དུ་རྒྱལ་བུ་ཡི་ཐོག་ཏུ་ཐོག་གཅིག་འཕངས་པ་ན་ཟེར། རྒྱལ་བུ་དེ་ནས་རྟ་པ་སྟོང་ཁྲིད་ནས་ཐུག་ཏུ་ཕེབས་པ་ཡིན་ས་བླ་མ་ར་ཧུ་ལ་ཡི།

རིགས་རྒྱུད་ཐོབ་པ་ཡི་བང་ག་བླ་རུ་ཁོ་བོ། ཕྱི་ཉིན་དང། ཛི་སྟག་རི་དང་བྱང་ཆུབ་བཟང་པོའི་ཐོག་རི་པའི་ཁུ་འཁྱོག་ཨ་བབས་བདུད་སྡེ་པདྨ་འཕྲུལ་གཉིས་པའི་བླ་མ་བསྟན་བཅོས་ཆོས་བདག་བདག་རྒྱ་སེ་གནས་ལས་རོལ་མ་འགྱུར་བདག་ནི་བླ་མ་ཆོས་ཀྱི་གྲོང་དུ་སྟོང། བདག་ལ་ཐེག་ཆེན་སེམས་ཅན་དབང་བསྐུར་གྱིས་ངེས་པར་འཆི་བ་དེ་ལས་གྲོལ་དུས་སུ་ཞེས་ཞུས་པས་ཉིན་ཞག་སུམ་ཅུ་ཡི་བར་དུ་ཇི་བཞིན་དུ་རྒྱལ་པོ་ཁྱེད་ལ་ཡིད་དུ་བགྱིད་པ་རྡོ་རྗེ་དབང་བསྐུར་སྡོམ་པ་གདམས་ངག་ཚང་བར་གནང་ཟེར། ད་བླ་མ་དེའི་དྲུང་དུ་ཡར་གསོལ་བ་བཏབ་ཅིག་ནས་བླ་མ་ཁྱེད་རང་དྲུང་དུ་ཡོང་དགོས་ཡ་རྒྱུ་མཚན་དེ་ག་རེ་རེད་ཟེར་ན་ནི་ང་ཁྱིམ་གྱི་ཉེས་དམིགས་མཐོང་གི་འདུག་ཟེར། དེ་ཡིས་ཁྱིམ་ལས་ཐར་བར་འདོད་ཀྱི་འདུག་དེ་བླ་མ་མང་པོའི་དྲུང་དུ་ཕྱིན་པ་རེད་དེ་ནི་ཁྱིམ་ལས་ད་ལྟ་ཡི་བར་དུ་ང་ཐར་ཐུབ་ཀྱི་མི་འདུག་ཟེར། བླ་མ་དེ་ཚོས་གཅིག་ནས་གཅིག་ཏུ་བརྒྱུད་ནས་ད་རེས་ཁྱེད་རང་སྐུ་མདུན་ལ་གཏོང་སོང་ཟེར། ཐེག་ཆེན་སེམས་བསྐྱེད་ཀྱི་གདམས་ངག་གི་དབང་བསྐུར་གྱིས་ཟེར། ངེས་པར་དུ།

གསུངས་པར་འགྱུར། རྒྱལ་པོ་དེས་རྒྱལ་སྲིད་ཁྲོལ་ལ་བླ་མ་ཨ་བ་དྷུ་ཏི་པའི་དྲུང་དུ་སླར་བསྐྱོད་གསུངས་སོ། རྒྱལ་པོ་ཀྱང་དེའི་ཚེ་ཧེ་རུ་ཀའི་ཆས་མཛད་ནས་ཕེབས་པས་ཁང་བྲག་གི་ཉེ་འཁོར་དུ་སླེབས་པའི་ཚེ་ན་བཀོད་ཅིང་བསྟན་པས་ངོ་ཡང་ཤེས་འཇིགས་པ་ཡང་བྱེད། ཟླ་བ་གསུམ་དུ་སྨྱོ་སྤྱོད་བསྐྱངས་ཏེ།